འདི VOA ཨ་རི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། ང་ཚོ་སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་བྱེད་ཕྱོགས་བློ་བཟང་ཚེ་རིང་ཡིན། ཡང་གཞས་མ་བདེ་སྐྱིད་ཚེ་རིང་གིས་བཏང་བའི་འབྲོག་ཕྲུག་ཞེས་པ་གཞས་ཚིག་རྩོམ་མཁན་མཁར་བསམ་གྲུབ་ཚེ་རིང་ཡིན་གཞས་ཚིག་ནི་ང་ནི་འབྲོག་ཕྲུག་ཞིག་སྟེ། རྩྭ་ཐང་གི་འབྲོག་ཕྲུག་ཞིག་ཡིན་མཐོ་སྒང་གི་འབྲོག་ཕྲུག་ཞིག་ཡིན་སྤྲིན་པ་ལེགས་མོ་ཆིབས་སུ་རེ་ཞིང་རི་དང་གཙང་བའི་རྒྱ་མཚོ་བརྒལ་དུས་བྲང་ལ་ཡོད་པའི་གཤིས་རྒྱུད་དཀར་པོ་འཇིག་རྟེན་མི་ཡི་ལུང་པར་ཕུལ་ཡོད་ང་གངས་འདབས་ནས་སྐྱེས་ཤིང་ང་གངས་འདབས་ནས་ཆས་འགྲོ་སླར་གངས་འདབས་ལ་ལོག་ཡོང་ཞེས་པ་དེ་གསན་རོགས་གནང།